འོན་ཏེ། འདི་རུ་ངན་སོང་གནས་ལས་འདས་ཏུ་ཞིང་མཆོག་བདེ་བ་ཅན་དུ་ཁྲིད་དུ་ཁྲིད་ནས་སངས་རྒྱས་ས་ལ་བཞག་ཏུ་གསོལ། རེ་ས་གཞན་དུ་མེད་དོ་ཐུགས་རྗེས་ཟུངས་ཚར་གསུམ་སྟེ་གདངས་སྟོང། ཚར་དང་པོའི་སྐབས་ལ་ནི་དཔལ། མགོན་པོ་འོད་དཔག་མེད་འཁོར་དང་བཅས་པ་དག། དེ་ཁོའི་སྤྱི་བོ་ལ་ཡོད་པ་དེ་ལ་དམིགས་པ་བཏབ། གཉིས་པའི་སྐབས་སུ་བརྩམས་ན་དེའི་འོག་གི་བར་རོ་ཡོལ་ནས་གང་ཡིན་དམིགས་པ་བཏབ་བྱ་བ་དེ་ལ་དམིགས་པ་ཡང་དགོངས་པ་བཏབ། གསུམ་པའི་སྐབས་སུ་དེ་ཉིད་གཉིས་ཆ་ལ་དམིགས་པ་བཏབ།

ང་འགས་ཡོད་དུས་གླིང་སྐོར་ཕེབས་ཀྱི་འདུག་མི་འགས་མེད་དུས་ཕེབས་ཀྱི་མི་འདུག་དེ་རྒན་ག་རེ་བྱེད་ཀྱི་ཡོད་ནའང་བསམ། དེ་གཉིས་ཀ་ཁོ་ཚོ་ལ་མ་འགྲོ་ནི། རྒན་གླིང་སྐོར་ཕེབས་དུས་ཁོ་བཞུགས་རེ་བཞུགས་ལ་ལྟ་ག་ཞིག་མ་རེད། ཁོ་མི་འགས་ལས་ཁོ་ཡོད་ས་དེ་ཁོ་མ་ཅིག་ཅར་ལ་གབ་བསྡད། ཨ་ནི་དགེ་རྒན་ཤེས་སྒྲུབ་གང་ག་ཚར་དུས་ཨའོ་རྡོ་རོག་གུ་རོག་དེ་ནའང་མ་བེད་ཤ་དེ་བླུགས། ཨ་ནི་ཕ་ཨ་བསུབ་ནས་ལོག་ཡོང་ཡི་མ་རེད།

སུས་གསུངས་ན་མ་གསུངས་སངས་རྒྱས་ཀྱིས་གསུངས་ན་གསུངས་རེད་ཟེར་ཡ་ཡོད་མ་རེད་གང་ཟག་ལ་མི་རྟོན་ཆོས་ལ་རྟོན་བྱས་པ་རེད། གསུང་མཁན་བས་སུ་ཡིན་ན་མིན་ནའི་གསུང་ཡ་ཆོས་ཁུངས་རྣམ་དག་ཅིག་དགོས་ཀྱི་ཡོད་རེད་སངས་རྒྱས་རང་གིས་ཨེ་བས། རྒྱལ་བ་མི་རེ་བ་མཁས་དགེ་སློང་དག་གམ་མཁས་རྣམས་ཀྱིས་ལེགས་པར་བརྟགས་ལ་ང་ཡི་བཀའ། བླང་བར་བྱ་ཡི་གུས་ཕྱིར་མིན་བས་སངས་རྒྱས་ཀྱིས་གསུང་བར་བྱས་བཞག་ཁས་བླང་རྒྱུ་མེད། བརྟག་དཔྱད་བྱེད་ཤོག་གསུངས་ཡོད་གསེར་ལ་གསེར་བསྲེག་བཅད་བརྡར་གསུམ་གྱི་སྒོ་ནས་བརྟག་དགོས་པ་ནང་བཞིན། བསྲེག་བཅད་བརྡར་གསུམ་གྱིས་བརྟག་ཡག་དེ་སངས་རྒྱས་ཀྱི་གསུང་ལ་གཞལ་བྱ་གནས་གསུམ་བརྟག་ལུགས་ལ་སྦྱར། གཞལ་བྱ་གནས་གསུམ་ཡོད་དང། མཐོང་བ་མངོན་གྱུར་ཅུང་ཟད་ལྐོག་གྱུར་ཤིན་ཏུ་ལྐོག་གྱུར་གྱི་ཆ་གསུམ་པོ་དེ་ལ་དཔྱད་པ་གསུམ་གྱིས་བརྟག་ལུགས་ཀྱི་གསུངས་ཡོད་རེད། དེ་འདྲ་ཡིན་ཙང་དང་པོ་བས་ཞེས་གསུང་མཁན་སུ་ཡིན་ན་མིན་ནའང་བས་གང་ཟག་ལ་མི་རྟོན་ཆོས་ལ་རྟོན་ཡོད་ཟེར་བ་དེ་རེད། གང་ཟག་ལ་རྟོན་རྒྱུ་ཡོད་མ་རེད་བཤད་མཁན་མཐར་ཐུག་གི་གནས་ཁ་མཆུ་ཡག་པོ་ཡོང་གི་རེད་བཤད་མཁན་གཅིག་གཅིག་རེད་རྟགས་སུ་དེ་འབའ་ཆ་བཞག་བྱང་ཡང་བྱེད་རྒྱུ་ཡོད་མ་རེད།

ལས་སླ་འདུག་ཁག་པོ་ཅིག་ལ། ཤོད་རྒྱུ་ཁག་པོ་འདྲ་པོ་ཅིག་བསམ་བློ་གཏོང་རྒྱུའི་གོ་རྒྱུ་ཁག་པོ་འདྲ་ཅིག་ཡོད་རེད་དེ་འདྲས་རེད་དེ་འདྲས་ཡིན་ན་ད་གང་ཡིན་ན་མིན་ནའང། ད་རིང་ཤོད་ཡག་གི་ཆོས་ཀྱི་མཚམས་དེ་ད་ང་རང་ཚོ་ཆོས་འདི་ཚོ་བས། ལྟེ་བ་ཆོས་ལ་བས་བརྟག་དཔྱད་བྱེད་དགོས་ཡག་ཡོད་མ་རེད། ཡིན་ནའི་ཤོད་མཁན་གྱི་ནོར་འཁྲུལ་ཏོག་ཏོག་ཡོང་གི་རེད་ང་ཚོས་བཤད་གི་རེད། བཤད་པའི་སྐོར་དེ་ཡིན་ཟེར་མེད་ཟེར་དེ་མཚམས་མཚམས་ཁ་ནོར་མཚམས་མཚམས་བསམ་པ་ནོར་རོ་འགྲོ་ཡོང་གི་རེད་མ་གཏོགས་དཔེ་ཆ་ནང་ལ་ཡོད་པ་ལ་ནོར་འཁྲུལ་ཞེ་པོ་ཡོད་མ་རེད། ཡིན་ནའི་དཔེ་ཆ་མི་མཐུན་པ་ཡོད་རེད་ཡང།

གྲོ་ཞིང་སྲིང་ངེ་འདི་རྟོགས་པ་ཐོན་དགོས་རེད། ཁས་ལེན་ཐོན་འདི་མཁས་པ་མིན་ཞེས་ཁས་ལེན་པ་རྗེས་ཟློས་ཀྱིས་ཁས་ལེན་ན་མཁས་པ་མ་རེད་ཅེས་པ་རེད། དེ་ལ་བས་རྗེས་ཟློས་རིང་པོ་ཅིག་བྱས་ནས་དེ་མིན་ཅིག་གཅིག་པའི་རྣམ་དཔྱོད་ཀྱི་རྩལ་བཏོན་ནས་མ་འདྲ་ཅིག་བཤད་དགོས་ཀྱི་ཡོད་རེད། ང་རང་ཚོ་མ་འདྲ་བཤད་ཅིག་བཤད་ད་ཡོད་མ་རེད་པ་དེ་རྒྱ་གར་ནང་ལ་ཡིན་ན། དཔེ་ཆ་གཅིག་ལ་འགྲེལ་པ་གཅིག་བརྩམས་པ་ཡིན་ན། ཡང་བསྐྱར་གཅིག་གིས་བརྩམས་ན་སྔ་མའི་འགྲེལ་པ་དེ་དང་མ་འདྲ་ཅིག་བཤད་སྲོལ་ཁ་ཁ་ཞིག་དགོས་ཀྱི་རེད།

དེ་མ་ཤེས་པ་བྱས། ང་ཚོའི་ཡིག་ཆ་ཡིན་ཁོང་ཚོའི་ཡིག་ཆ་རེད་གྲྭ་ཚང་ཕྱོགས་སྒྲིག་ཅིག་ཡིག་ཆ་ཨ་ཐུག་མི་ཐུག་བྱེད་ཡག་དེ་ལ་འགན། གཉིས་ན་ཆོས་སྤོང་གི་ལས་ལ་འགྲོ་ཡག་ཡོད་རེད། ཆོས་སྤོང་གི་ལས་ལ་འགྲོ་ཡག་དེ་དཔེ་ཕལ་ཆེར་ཚེ་ཉེས་པ་ལ་ཡོང་གི་ཡོད་རེད། ཆོས་སྤོང་གི་ལས་ཟེར་མཁན་ཧ་ཅང་གི་དཔེ་ཉེས་དམིགས་ཆེན་པོ། གང་ཞིག་ཡིད་ནི་ཆོས་ལ་སྡང་བ་དེ་ལ་ཐར་པ་ག་ལ་ཡོད་གསུང། ཕ་མ་དགྲ་བཅོམ་བསོད་གོང་མཚམས་མེད་བྱས་པའི་མི། དེ་ཡང་ཆོས་ཉིད་ངེས་པར་བསམ་ན་དེ་ལས་མྱུར་དུ་ཐར་འགྱུར་གྱི། གང་ཞིག་ཡིད་ནི་ཆོས་ལ་སྡང་བ་དེ་ལ་ཐར་པ་ག་ལ་ཡོད་གསུང་རྗེ་བཙུན་བྱམས་པ་མགོན་པོས་ཆོས་སྤོང་གི་ལས་ལ་བྱ་ཐབས་མེད་པ་ཟེར་བ་གསུངས་ཡོད་རེད། རྩ་བ་ནི་བྱ་ཐབས་མེད་པ་ག་ཡིན་ཏེ། ཆོས་སྤོང་གི་ལས་ཀྱིས་ཆོས་སྤངས་པ་ཡིན་ན་ཆོས་ཚུལ་བཞིན་བསམ་བློ་མི་གཏོང། ཆོས་ཚུལ་བཞིན་བསམ་བློ་མ་བཏང་ན་ཆོས་སྤོང་དག་གི་མ་རེད།

ཁྱོད་ཀྱིས་བྱེད་ཀྱི་ཡོད་ན་ཆོས་ཀྱི་སྒོ་འདྲ་བ་དེ་སྐྱབས་འགྲོ་རེད། སྐྱབས་འགྲོ་ནས་མ་འགྲོ་བ་ལ་སྒོ་ནས་མ་འགྲོ་རྐུ་མ་ལས་སླེབ་ཀྱི་མ་རེད་པ་བསྟན་པ་ལ་འཇུག་པའི་སྒོ་དམ་པ་སྐྱབས་འགྲོ་ཅེས་པ། སྐྱབས་འགྲོ་དེ་ལ་ཡང་ད་གཟབ་གཟབ་ཞིབ་ཞིབ་དངོས་གནས་དྲང་གནས་གྱི་སྐྱབས་འགྲོ་ཁ་ཙམ་ཚིག་ཙམ་མ་ཡིན་པ་བྱེད་ཐུབ་ན་དེ་རང་གིས་ཆོག་པ་བཟོ་འགྲོ་གི་རེད། ད་ཐེག་པ་ཆེན་པོ་བྱང་ཆུབ་སེམས་ཡག་པོ་ཅིག་མ་བསྒོམས་ན་ཐེག་ཆེན་གྱི་ལམ་གྱི་གཞུང་ཤིང་རེད།

སྙུང་སེང་འདོད་ཐག་མ་ཉེར་མཛོད། ལ་འུར་སྤྱི་བརྟོལ་མ་རྔམ་མཛོད་ཅེས་པར་ད་བོད་པའི་སྐད་ཆ་རེད། འདི་བར་ད་སྤྱི་བརྟོལ་རྔམ་དགོས་ཡག་ཡོད་མ་རེད། འདི་བར་སུ་ལས་ཡོད་བོད་པ་བའི་དུག་སེལ་དང་བོད་པ་ལས་ཡོད་དང་མི་འདྲ་ཅིག་ད་འདི་བར་སུ་ཆེ་ཡང་སུ་ལས་བ་ཡིན་མིན་ཆུང་བ་ལས་གཅིག་རེད་ད་འདི་བོད་ལས་ནི་ཨ་ནི་དཔའ་ས་ལས་བོར་ལ།

རྒྱང་སྲིང་ཟེར་ཡག་དེ་དཔེ་སེམས་ཕུགས་ཀྱི་དཔེ་བསམ་བློ་གཏོང་ས་དེ་སངས་རྒྱས་ཀྱི་གོ་འཕང་དེ་ལ་བལྟ་བ་རེད། སངས་རྒྱས་ཀྱི་གོ་འཕང་དེ་རང་གི་ཐོབ་བྱ་མཐར་ཐུག་ལས་ཀ་དངོས་གནས་དྲང་གནས་ཀྱི་དམིགས་ཡུལ། ཨོ་དེ་རང་མ་ཐོབ་བ་ལ་ང་དཔེ་ཡན་པའི་ལས་ཀ་མེད་བསམ་པ་ཐག་རིང་ས་དེ་དམིགས་སུ་བཙུགས་ནས། བསྒྲུབ་བྱ་མཐར་ཐུག་དེ་བྱེད་དགོས་ཨ་ནི་ཐེག་པ་ཆེན་པོ་རིག་གི་ཡོད་རེད།